དང། བུམ་པ་དང་བུམ་པ་མ་ཡིན་པའི་གཞི་མཐུན་མེད་པ་དང། བུམ་པ་དང་བུམ་པ་མ་ཡིན་པ་མེད་པ་སྟེ། བུམ་པའི་མེད་དགག་གཞན་སེལ་ལ་བཞག་རེད་པ། ད་དེ་འདྲ་པོ་ཅིག་གང་གང་བཞག་སོང་ན་ནི་ཀ་བུམ་གཉིས་ཀྱི་སྟེང་དུ་ག་རེ་བཞག། དངོས་པོ་ཡིན་ན་ཁྱོད་ཀྱི་སྟེང་དུ་གཞན་སེལ་གསུམ་གྱི་རྣམ་གཞག་འཐད་པས་ཁྱབ་པའི་ཕྱིར། དེ་ག་ས་ཡ་གས་འདུག་ག། ལུང་གཅིག་དྲངས་འདུག་ག། དངོས་པོ་ཐམས་ཅད་གར་ས་གང། སྔོན་གྱི་སློབ་དཔོན་དག་གིས། དངོས་པོ་ཐམས་ཅད་ལ་ཁྱད་པར་མེད་པར་རྣམ་པར་གཞག་པ་ཡིན་ཏེ་ཞེས་གསུངས་པའི་ཕྱིར།

རེད་པ། ཤིང་དེ་ཤིང་མ་ཡིན་པ་ལ་ལོག་པར་སྣང་བ་དེ་ཨ་ཡིན། རེད་པ། འོ་དེས་ན་ཞེས་བྱ་ནི་ཤིང་འཛིན་རྟོག་པ་ལ་ཤིང་མ་ཡིན་པར་ལོག་པ། མ་རེད། ཤིང་དེ་ཤིང་འཛིན་རྟོག་པ་ལ་ཤིང་མ་ཡིན་པར་ལོག་པ་ཨ་སྣང། མི་སྣང་ཞེས་ལོག་པར་ཨ་སྣང། འོ་དེ་གཅིག་པ་ཡིན་ད་བུམ་འཛིན་རྟོག་པ་ལ་བུམ་པར་སྣང་བ་དེ་བྱེད། འོ། བུམ་པར་སྣང་བའི་བློའི་གཞན་སེལ་བློའི་སེལ་བ་དང་བུམ་པ། བུམ་མ་ཡིན་རྣམ་པར་བཅད་ཙམ་གྱི། མེད་དགག་གི་སེལ་བ་དེ་དག་ནི་སྤྱིར་སེལ་བ་དངོས་ཡིན་མོད། གཉིས་ཀ་ལོ་སྤྱི་དང་གཉིས་ཀ་ལོ་ག་རེ་འོ་དགག་པ་དངོས་རེད་ཅེས། བུམ་པའི་གཞན་སེལ་མཚན་ཉིད་པ་ཡིན་ནམ་མ་ཡིན་ཞེ་ན། སྔོན་ཆད་གནས་འདི་ལ་གཞན་དག་ཐེ་ཚོམ་ཙམ་ཡང་མ་ཞུགས་པར་སྣང་མོད། ཁོ་བོ་ནི་འདི་ལྟར་སྨྲ་སྟེ། རྟོག་པ་ལ་བུམ་པ་བུམ་པར་སྣང་བ་དེ་ནི་གཞན་སེལ་མཚན་ཉིད་པ་ཡིན་ཀྱང། བུམ་པའི་གཞན་སེལ་དངོས་མ་ཡིན་ནོ་ཞེས་ཤེས་པར་བྱའོ། ད་དེ་ལ་རིགས་པ་ག་རེ་ཡོད་ས་དེ་ལ། འོ་ན་འདི་ལ་རིགས་པ་ཅི་ཞིག་ཡོད་ཅེ་ན་དེ་ཆོས་ཅན་བུམ་པའི་གཞན་སེལ་མཚན་ཉིད་པ་མ་ཡིན་པར་ཐལ།

འོ་ཚུལ་དེ་ནི་བུམ་མ་ཡིན་རྣམ་པར་བཅད་ཙམ་གྱི་མེད་དགག་གི་གཞན་སེལ་ལ་ཡང་མཚུངས་པར་ཤེས་པར་བྱའོ། ཇི་ལྟར་བུམ་མ་ཡིན་བུམ་པ་ལ། ག་རེ་འོ་བུམ་མེད་དགག་གི་གཞན་སེལ་དེ་ལྟ་འོ་བུམ་པའི་གཞན་སེལ་དངོས་མ་རེད་གསུང་བར་འདུག་གསུང་བ་ལྟར་འདི་ན་འདི་ཡང་ཚུར་སྣང་འདི་ན་འདི། དེས་ན་སོ་བུམ་པའི་གཞན་སེལ་ནི། བུམ་པའི་དོན་གྱི་གཞན་སེལ་ཁོ་ན་ལ་བརྗོད་དོ། ཇི་ལྟར་འདུག་བ་ལྟར་དེ་བྱས་ན་བློའི་གཞན་སེལ་ལ་འཇོག་པ་རེ་འདུག་མི་འདུག་བས་ཟེར་བ་དེ་རེད་ད་དེས་ན་གཞན་གཤམ་དེ་ན་བློའི་གཞན་སེལ་ཡིན་པ་ལ་གཞན་སེལ་ཡིན་པས་ཁྱབ་ཀྱང་དཔྱད་པ་དང།